ཧོ། དེ་ཡི་དུས་རྟག་ཏུ་རང་གི་ལུས་ལ་ཆགས་སྲེད་ཀྱིས་བཅིངས་ནས་རང་གི་ལུས་ལ་བོའི་མེ་ལོང་ནང་དུ་བལྟ་བ་ལ་སོགས་པ་དང། བྱི་དོར་བྱེད་པ་ལ་སོགས་པ་མང་པོ་བྱེད་པ་རེད། རྒྱ་མཚོའི་ནང་གྲུ་གཟིངས་མགོ་མཇུག་ལོག་བྱས་ནས་རྒྱ་མཚོའི་ནང་ཟགས་དེ་སྒང་ལ། ཀླུ་དེ་འདྲ་གྱིས་རྒྱ་མཚོའི་ནང་ལ་མིའི་རོ་བཞག་མ་བཅུག་པར་བྱས་ནས་རྒྱ་མཚོའི་གྱི་མཐའ་ལ་ཕར་ཁྱེར་ནས། རྒྱ་མཚོའི་གྱི་མཐའ་ལ་ཕར་ཁྱེར་དེ་སྒང་ལ་བུད་མེད་དེ་ཤི་བ་རེད་པ་ཤི་བྱས་ནས་རང་གི་ལུས་ལ་ཆགས་སྲེད་བྱས་ནས། རང་གི་ལུས་ལ་ཆགས་སྲེད་བྱས་པ་ཡིས། རང་གི་ལུས་ལ་ཁོག་དེ་ཤེད་ཀྱི་སྦྲུལ་གཅིག་ལ་སྐྱེས་བྱས་ནས། སྦྲུལ་དེས་ནི་རོ་དེ་ལ་སྐོར་ར་བརྒྱབ་བཞིན་བསྡད་དེ་རེད་ཟེར་གསུངས་པ་རེད་པ། ཤིང་ཆེན་པོ་ཞིག་སྲོག་ཆགས་ཡང་མང་པོ་ཟ་བ་ཟེ། ཤིང་ཆེན་པོ་ཞིག་སྲོག་ཆགས་མང་པོ་ཟ་བ་ཞིག་མཐོང་བ་རེད་པ་དེ་མཐོང་བ་དེས་ཤིང་ཆེན་པོ་དེ་ག་རེ་རེད་ཟེར་ན། ཤིང་ཆེན་པོ་ཅིག་ཡིན་པ་ལ་དེའི་ནང་ལོགས་ལ་ནི་ཚོར་བ་ཡོད་དེ་ཅིག། སེམས་ཡོད་དེ་ཅིག། དེ་ཡིས་ནི་སྲོག་ཆགས་འབུ་སྲིན་མང་པོ་ཡི་ཟ་དེ་སྒང་ལ་ཤིང་དེ་སྡུག་བསྔལ་ཆེན་པོ་ཞེ་པོ་ཅིག་མྱོང་བྱས་ནས། ཞེ་དྲག་པས་སྐད་ངན་ཆེན་པོ་ཤོར་དེ་ཅིག་འདི་འདྲ་ཅིག་མཐོང་བ་རེད་པ། དེ་ག་རེད་ཟེར་ན་སྔ་མ་གི་དགེ་འདུན་གྱི་ཞལ་ཏ་བ་ཞིག་རེད། དགེ་འདུན་གྱི་ཞལ་ཏ་བ་དེ་དགེ་འདུན་གྱི་དཀོར་རྫས་དེ་ཚོ་ནང་ལ་ཁྱེར་བྱས་ནས་ནང་མི་དང་དགའ་པོ་ཉེ་པོ་དེ་འདྲ་ཡི་ཁ་ལ་གཏད་ནས་དེ་ཚོ་ཡི་ཟ་རུ་བཅུག་གོ། ཧོ་ད་དེ་ཟ་མཁན་དེ་ཚོ་འབུ་སྲིན་ལ་སྐྱེས་རང་ཉིད་ནི་ཤིང་སྡོང་དེ་ལ་སྐྱེས་བྱས་ནས་ཚུར་ཟ་ནས་ཚུར་ཟ་བྱས་ནས་ཁོ་སྡུག་བསྔལ་ཆེན་པོ་མྱོང་ཡོད་དེ་དེ་འདྲ་རེད། མི་གཅིག་ལ་གཤིན་རྗེ་སྐྱེས་བུ་ཡི་མགོ་བརྙན་མི་འདྲ་བ་མང་པོ་བསྡད་པ་སེ་མི་མང་པོ་ཅིག་མདའ་རྒྱབ་པ་དང་ནི་ཉེས་དག་གཏོང་བ་ལ་སོགས་པ་དེ་ཚོ་མང་པོ་བྱེད་དགོས་རེད་པ། མི་ཆེན་པོ་ཅིག་དཀྱིལ་ལ་བཞག་ནས་མཐའ་བསྐོར་བྱས་ནས་མདའ་རྒྱབ་པ་དང་དེ་འདྲ་བས་སྡུག་བསྔལ་བསམ་གྱིས་བསམ་གྱིས་མི་ཁྱབ་པ་མྱོང་ཡོད་དེ་འདྲ་བྱུང་བ་རེད་པ་ཨོ་དེ་ཡིན་ནོ་དེ་ནས་དེ་བྱས་པ་རེད། རི་དྭགས་སེར་ཁེ། རི་དྭགས་གསོད་མཁན་ཡིན་ནི་ཁོ་དུས་རྒྱུན་དུ་འཚོ་བ་དེ་རི་དྭགས་རྐྱང་རྐྱང་བསད་དེ་འཚོ་བ་སྐྱེལ་བ་ཡིན་ཙང་རྗེས་མ་ཁོང་རི་དྭགས་མགོ་བརྙན་ཡོད་པ་དེ་འདྲ་ཡི་དྭགས་ཅིག་ལ་སྐྱེས། རི་དྭགས་དེ་ཚོ་ཁོ་རང་ལ་སྡུག་པོ་གཏོང་མཁན་གྱི་སྲོག་ཆགས་དེ་འདྲ་གྱུར་བྱས་ནས་འགའ་ཞིག་གིས་མདའ་རྒྱབ་པ་དང་འགའ་ཞིག་གིས་རྒྱུག་པ་གཞུས་པ་འགའ་ཞིག་གིས་རྡོག་མཛོག་གཞུས་པ། ཚོགས་གཙོ་སེམས་མྱོང་དགོས་དེ་འདྲ་བྱུང་བ་རེད། ཆུ་སྲིན་གྱི་རུས་སྒྲོམ་རི་རྒྱུད་ཙམ་ཉི་མ་ཡང་སྒྲིབ་ཐུབ་པ་ཞིག་རྣམས་མཐོང་བ་ལས་མོའུ་འགལ་བུས་དང་པོ་ནི་རང་གི་ལུས་ལ་ཆགས་པ་བུད་མེད་ཅིག་གི་སྐྱེ་བ་དང་གཉིས་པ་ནི་དགེ་འདུན་གྱི་ཤིང་ལ་བག་མེད་དུ་སྤྱད་པ་དང་གསུམ་པ་ནི་རྔོན་པ་ཞིག་གི་སྐྱེ་བ་དང་བཞི་པ་ནི་དཔལ་སྐྱེས་རང་གི་སྐྱེ་བ་སྔ་མའི་རུས་པ་ཡིན་ལ། དེ་ཡང་སྔར་རྒྱལ་པོ་ཞིག་ལ་བློན་པོ་རྣམས་ཀྱིས་མི་ནག་ཅན་ཞིག་ཞལ་ཆེ་ཇི་ལྟར་གཅོད་དྲིས་པར་རྒྱལ་པོ་མིག་མངས་རྩེ་བ་ལ་མིག་མངས་རྩེ་བ་ལ་ཡེངས་ནས་ཡོད་པས། ཁྲི་ལོ་ལྟར་ཁྲུས་ཅི་ཡིས་བྱས་པས་བཏང་ཞིག་ཤོ་བས་དེ་ཡིས་བྱས་ཀྱི་མེ་ཞིག་བསྲེག། སླར་སྨན་མོ་བཟས་ནས་རྒྱལ་པོ་དེ་ཇི་ལྟར་བྱེད་ཅེས་པ་ན་བློན་པོ་ནོར་གྱིས་བསྲེག་ཟེར་ཚུལ་བརྗོད་པར་རྒྱལ་པོ་ཤིན་ཏུ་འགྱོད་པ་མཆིས་ཀྱང་མེད་ན་བྱས་ཏེ་བསྲེགས་པས་བདེ་བས་ཆུ་སེར་དུ་བྱས་ནས་ཡུལ་རེ་སོང། ནང་ཤུལ་ན་ཁོ་ཡི་ཁར་རྒྱ་མཚོ་གྲུ་ཟིལ་གྱིས་སྒྲུབ་པའི་ཚོང་པ་འགའ་ཤས་ལྷིད་དུ་ཉེ་བ་ལ་ཚོང་པ་རྣམས་སྐྲག་ནས་སངས་རྒྱས་ལ་སྤྱོད་འབྲུ་བྱས་པས། སྒྲ་ཆུ་སེར་དེས་ཐོན་པའི་ཁར་ལྟོགས་ནས་ལྟོགས་གྲིས་ཤི་བ་དང། དེ་ཁ་སུས་ཤེས་པ་དེ་རེད།

ད་ལྟ་དགའ་པོ་ཉེ་པོ་གྱི་གཉེན་དེ་ཡིན་པ་ཡིན་ན་ཕྱི་མ་ལ་ངེས་པར་དུ་དགྲ་ལ་འགྱུར་གི་རེད་བ་ཚེ་ཕྱི་མ་ལ་དགྲ་ལ་འགྱུར་གི་རེད། གལ་སྲིད་ཕྱི་ཕྱི་མ་མ་འགྱུར་བ་ཡིན་ན་ཚེ་ད་ག་རང་གི་ནང་དགྲ་ལ་འགྱུར་བ་སྲིད་ཀྱི་རེད་བ་དགའ་པོ་ཉེ་པོ་དེ་དེ་ལས་ཕྱི་དགྲ་ཆགས་སྲིད་རང་ཅི་ཡས་མེད་པས། ད་དགྲ་ཡིན་ཟེར་ན་དཔེ་དགྲ་ཡི་དྭངས་མ་ལ་བརྟགས་ན་ཁོ་ཤི་རེ་བྱེད་ན་ཁོ་ན་རེ་བྱེད་ན་ཁོ་དཔེ་སྐྱོ་བོ་ཆགས་རེ་བྱེད་ན་བསམ་སྨོན་ལམ་རྒྱག་དགོས་མེད་ཀྱི་དགྲ་ཅིག་ཡོད་པ་ཡིན་ན་ཁོ་ཡ་ནས་ཚེ་ཕྱི་མ་ལ་རང་གི་དཔེར་ན་ཨ་མ་དྭངས་མ་ཅིག་སྐྱེས་པ་ཡིན་ན་རང་གི་བདེ་སྡུག་ཚང་མ་ཐམས་ཅད་དེ་ལ་རེ་བ་རྒྱག་དགོས་པ་དེ་འདྲ་ཤར་གི་རེད་བ། ཨ་མ་དེ་ལ་རེ་བ་རྒྱག་དགོས་རེད་ཚང་མ་ཐམས་ཅད་ཨ་མ་རེ་དགོས་རེད་མ་ཟོ་ཨ་མ་མ་ཅན་ཡོང་མ་རོགས་རང་གྱ་ཨ་མ་ལ་འགྱུར་བ་སྲིད་ཀྱི་རེད་བ་ད་ད་འགའ་ཤས་འགའ་ཤས་ཀྱི་ཚེ་དེ་ཉིད་ལ་ཡང་དགྲ་བོ་དེ་ནི་དགའ་པོ་ཉེ་པོ་ཅིག་ཆགས་བྱེད་ནི་ཁོ་གཉིས་ཞེ་དྲག་གྲོགས་པོ་ཅིག་ཆགས་ནས་ཁོ་མེད་ན་རང་གིས་བསྡད་མ་ཐུབ་པའི་བྲལ་མ་ཕོད་པ་རྣམས་དེ་འདྲའི་ཆགས་ཡས་ཡོད་རེད་བ་ད་ད་དགྲ་ཡིན་པ་དེ་ཚེ་སྨད་ལ་ཡང་ནི་གཉེན་གཉེན་གྱི་གཙོ་བོ་ཅིག་ལ་འགྱུར་ཡས་དེ་འདྲའི་སྲིད་ཀྱི་རེད་བ་ཚེ་ད་ག་རང་དེ་ད་ནི་ངེས་པ་མེད་ཟེར་ཏེ། དགྲ་ཡིན་ན་ཡང་དགྲ་ཡིན་པའི་ངེས་པ་ཡོད་མ་རེད། ཕྱུག་པོ་ཅིག་ལ་སྐྱེས་པ་ཡིན་ན་རང་གི་ད་ལྟ་ཕྱུག་པོ་ཡིན་ན་ཡང་ད་ལྟ་ང་ཕྱུག་པོ་ཡིན་བསམ་བསམ་ནས་མི་ང་རྒྱལ་བྱེད་ཡག་ཡོད་མ་རེད། ད་ལྟ་དབུལ་བོ་དབུལ་བོ་ཅི་གང་གང་མེད་ཀྱི་དངུལ་སྒོར་མོ་གཅིག་ཡང་མེད་ཀྱི་ཅིག་ཡིན་པ་ཡིན་ན་ང་དབུལ་བོ་ཡིན་ང་སྐྱོ་བོ་ཡིན་ཟེར་ངེས་པ་ཡོད་མ་རེད། ནམ་ཞིག་གི་ཚེ་ན་ཕྱུག་པོ་འགྲོ་གི་རེད་བ། ཕྱུག་པོ་དེ་དབུལ་བོ་ལ་བརྗེ་འགྲོ་གི་རེད་བ། འགའ་ཞིག་འགའ་ཤས་ནི་ཚོང་བྱེད་ནི་ཚོང་ཧ་ལོ་བྱེད་ནི། དཔེ། སྤྲང་པོ་ཆགས་བྱེད་ནི། ཟས་གོན་ཡག་ཟས་ཟ་ཡག་མེད་པ་དང་གོས་གོན་ཡག་མེད་པ་དང་དེ་འདྲ་སྐྱོ་བོ་བྱས་ནི་ཆགས་ཏེ་བུ་ལོན་དེད་བྱས་ནས་ལུང་པ་ནང་འགྲོ་ས་མ་རག་ཡག་དེ་འདྲ་ཆགས་ཀྱི་འདུག། འགའ་ཞིག་འགའ་ཤས་སྐྱོ་བོ་ཡིན་ན་ཡང་ནི་ནམ་ཞིག་གི་ཚེ་ན་ཁོ་རྐྱེན་མང་པོ་ཅིག་དང་འཕྲད་བྱས་ནས་ཕྱུག་པོ་ལ་འགྲོ་བྱས་ནས་མི་གང་ག་ཚོས་རེ་བ་རྒྱག་དགོས་པས་དེ་འདྲའི་ཡོང་གི་འདུག་དེའི་ས་དེ་འཁོར་བ་ནང་བསྡད་ཚར་ཞོག་གོ་དེ་ངེས་པ་མེད་པའི་རྟགས་མཚན་རེད། ཡིད་བརྟན་མི་རུང་བ་རྟགས་མཚན་རེད། ཡིད་བརྟན་དུ་མི་རུང་བ། ཡིད་བརྟན་ག་རེ་མི་རུང་བ་ཟེར་ན། དེ་འདྲ་སྐྱིད་པོ་ལ་ཡང་ཡིད་བརྟན་མི་རུང་བ་སྐྱོ་བོ་ལ་ཡང་ཡིད་བརྟན་མི་རུང་བ།

ལོངས་སྤྱོད་ཡིན་ན་དེ་དག་ལ་ཆགས་བྱེད་ནི་དེ་ནི་རང་གི་སྲོག་གཅོད་པ་རང་ཉིད་ཕུང་བྱེད་དེ་འདྲའི་ཡོང་གི་རེད། དཔེར་ན་དངུལ་སྲང་གང་དོ་ཙམ་ལས་མེད་པ་ཞིག་ལ། སྲང་བཅུ་ཙམ་བྱུང་ན་བསམ་དེ་བྱུང་བའི་ཚེ་ན་ཡང་བརྒྱ་བྱུང་ན་བསམ་དེ་བྱུང་ན་སྟོང་བྱུང་ན་བསམ་ནས་ཇི་ཙམ་བྱུང་ཡང་མི་ངོམས། མདོ་རྒྱ་ཆེར་རོལ་པ་ལས་ཀྱང་རྒྱལ་པོ་ལྷ་ཡི་འདོད་པ་གང་ཡིན་དང་མི་ཡི་འདོད་པ་བཟང་པོ་གང་ཡིན་པ་འདོད་པ་དེ་དག་མི་གཅིག་གིས་ཐོབ་ཀྱང་དེས་ཀྱང་མི་ཆོག་དེས་ཀྱང་ཡོངས་ཚོལ་ལོ། འོ་ད། མི་ཡི་འདོད་པ་བཟང་པོ་དང་ལྷ་ཡི་འདོད་པ་བཟང་པོ་གང་ཡིན་པ་ཐམས་ཅད་མི་གཅིག་ལ་ཐོགས་པ་ཡིན་ན་ཡང་དེ་ཡང།

དེ་བཞིན་དུ་ཇི་ཙམ་ལ་དབང་ཆ་ཡོད་ཀྱང་མི་ངོམས་ཞིང་ཇི་ཙམ་གྱི་དཔལ་འབྱོར་ཞིག་འབྱོར་ཡང་དེ་ལྷག་བྱུང་ན་བསམ་ནས་དེའི་དོན་དུ་ཉེས་སྤྱོད་ཆེན་པོ་འབད་པས་སྒྲུབ་བྱེད་དགོས་པར་མངོན། ཆོག་ཤེས་མེད་ན་ནོར་ལོངས་སྤྱོད་ཇི་འདྲ་ཞིག་འཛོམས་ཀྱང་སྤྲང་པོ་དང་ཁྱད་མེད། ཆོག་ཤེས་མེད་པ་ཡིན་ན་ནོར་ལོངས་སྤྱོད་ག་ཚོད་བྱུང་བ་ཡིན་ན་ཆོག་ཤེས་མེད་པ་ཁོ་རང་རང་སྤྲང་པོ་དང་ཁྱད་པར་མེད། དབུལ་བའི་སྡུག་བསྔལ་ཁོ་རང་རང་ཆགས་ཏེ་ཡོད་ས་ཆོག་ཤེས་མེད་པ་ཁོ་རང་རང་གིས་སྔོན་རྒྱ་གར་ན་དབུལ་པོ་དེས་པས་ནོར་བུ་རིན་ཐང་བྲལ་བ་ཞིག་རྙེད་པས།

ད་ནི་ཆོག་ཤེས་མེད་པའི་དབུལ་པོ་དེ་རེད། ཆོག་ཤེས་བྱེད་མཁན་དེ་ཡིན་ན་གཏད་སོ་གཅིག་མ་གཏོགས་མེད་པ་ཡིན་ནའི་ཕྱུག་པོ་ཡིན་མི་རེད། ང་རང་ཚོ་འཕགས་པའི་ནོར་བདུན་ཟེར་ཞིག་རོ། འཕགས་པའི་ནོར་བདུན་ཟེར་མཁན་དེ་དད་པ་དང་ཚུལ་ཁྲིམས་ལ་སོགས་པ་དེ་ཚོ་ལ་འཕགས་པའི་ནོར་ཟེར་བ་རེད། ཆོག་ཤེས་བྱེད་པ་དེ་ཚོའི་གྲངས་དེ་རེད་བ། དེ་ཡིན་ཙང་དེ་ཕྱུག་པོ་རེད་འདོད། ག་རེ་རེད་ཟེར་ན་འཕགས་པའི་ནོར་བདུན་གྱིས་ཕྱུག་པ་ཟེར་དེ་རེད་བ། ད་ག་རེ་རེད་ཟེར་ན་ཆོག་ཤེས་ད་ནི་མ་བྱས་ཤིང་རྒྱུ་ཆ་ལ་ག་ཚད་བྱུང་ན་ཡང་ད་ལྟ་ཡང་འཚོལ་འདོད་ཡོད་པ་ཡང་ནས་ཡང་དུ་འཚོལ་འདོད་ཡོད་པ་དེ་ཡིན་ན་ད་ནི་དབུལ་པོ་ངོ་མ་དེ་ཡིན་མི་རེད། ད་རྒྱལ་པོ་དེ་ཡིན་ན། དེ་ནི་རང་གི་རྒྱལ་ས་ལ་དབང་བ་མི་སེར་ལ་དབང་བ་དེ་འདྲ་ཡིན་ནའི་ད་ལྟ་ཆོག་ཤེས་བྱེད་ཀྱི་མ་རེད་བ་དེ་ཡིན་ཙང་དབུལ་པོ་རེད། དབུལ་པོ་དེ་ག་དེ་སྤྲང་པོ་རེད་ལྟོ་སློང་ག་འགྲོ་དགོས་རེད་ཁོ་ནི་དད་པ་དང་ཤེས་རབ་ལ་སོགས་པའི་ཆ་ནས་ཕྱུག་པོ་ཆགས་ཀྱི་རེད་བ། དབུལ་པོ་དད་པ་དེ་ཡིན་ན། ནོར་རྫས་མེད་ཀྱང་ཆོག་ཤེས་ཡོད་ན་དེ་ཕྱུག་པོ་ཡིན་ཏེ་བཤེས་སྤྲིང་ལས་གོ་ངོམས་པ་མེད་པའི་སྡུག་བསྔལ་ཟེར་མཁན་དེ་ཡིན་པ་རེད་གསུམ་པ་ལུས་ཡང་ནས་ཡང་དུ་འདོར་བའི་ཉེས་པ་ནི་ལུས་ཇི་འདྲ་ལ་ཡང་དུ་འདོར་བས་ལུས་ཡང་ནས་ཡང་དུ་འདོར་བས་དེ་ནི་སྡུག་བསྔལ་རེད་བ། ལྷ་ཡུལ་འདོད་བདེ་ཤིན་ཏུ་ཆེན་པོ་དང་ལྷ་ཡི་དབང་པོ་བརྒྱ་བྱིན་ལ་སོགས་པ་སྐྱེ་བ་ལེན་བྱས་ནས། ཞེ་དྲག་དཔེ། སྡུག་བསྔལ་བདེ་བ་ཆེན་པོ་ཡོད་པ། ལྷ་ཚངས་པའི་སྐྱེ་བ་ལེན་ནས་རང་གི་གནས་འོག་མ་ལས་ཆགས་བྲལ་བྱས་ནས་བདེ་བ་ཐོབ་ནས་བདེ་བདེ་བྱས་དེ་ཡང་སླར་ཡང་དེ་ནས་ཤི་བྱས་ནས། དམྱལ་བ་མནར་མེད་བུད་ཤིང་ལ་འགྱུར་དགོས་པའི་དེ་འདྲའི་ཡོད་རེད། སྡུག་བསྔལ་རྒྱུན་མི་འཆད་པ་ཞིག་བསྟེན་དགོས་དེ་འདྲ་ཡོད་རེད། ཉི་མ་ཟླ་བ་ཉིད་ཐོབ་རང་ལུས་ཀྱི་འོད་ཀྱིས་འཇིག་རྟེན་མཐའ་དག་སྣང་བྱས་ཏེ།

ལོངས་སྤྱོད་ཅིག་ནི་བདེ་སྐྱིད་དེ་འདྲའི་མང་པོ་ཞིག་བྱུང་བ་རེད། ད་ལྟ་དཀོན་འདི་ཤིན་ཏུ་བདེ། རྩམ་པ་ཞིག་ཟས་བྱས་ནས་དེ་འདྲའི་བསྡད་དགོས་ཡས་དེ་འདྲའི་ཤག་དེར་མ་ཟད། བརྒྱ་བྱིན་དུ་སྐྱེས་ཀྱང་སླར་དབུལ་པོར་གྱུར་ནས་བརྒྱ་བྱིན་དུ་སྐྱེས་པ་དེས་མ་ཕན་པ་ཡིན། ལྷའི་དབང་པོ་བརྒྱ་བྱིན་ཞིག་བྱས་ནས་ཕན་ཡང་ག་གེ་མེད་སླར་དབུལ་པོར་འགྱུར་བ་དེས་ན་བརྒྱ་བྱིན་གྱི་དངོས་པོ་དེ་ཚོ་སྣ་ཁ་སྐྱེས་ལོངས་སྤྱོད་ཡས་མེད་གཡུགས་ནས་འགྲོ་དགོས་རེད་བ། དེར་མ་ཟད་ལྷ་ཡི་བུ་དང་བུ་མོ་དེ་ཚོས་རེག་པའི་བདེ་བ་ཡུན་རིང་མྱོང་ནས་སླར། དམྱལ་བར་འཐག་གཅོད་དྲལ་བའི་འཁྲུལ་འཁོར་གྱིས་རེག་པ་ཤིན་ཏུ་མི་བཟད་བསྟེན་འཚལ་ལོ། སྔོན་ཆད་འཁོར་ལོས་སྒྱུར་རྒྱལ་སོགས་བྱས་ནས། འབངས་མི་ཁྱིམ་འབུམ་འབུམ་ཕྲག་མང་པོ་དང་རྒྱལ་སྲིད་སྣ་བདུན་སོགས་ལ་དབང་བསྒྱུར་ཡང་ད་ལྟ་སྐབས་ཀྱི་ལག་རྗེས་ཕན་ཐོགས་གང་ཡང་ཕན་ཐོགས་པ་གང་ཡང་སྟོན་རྒྱུ་མེད་ཅེས་ད་ལྟ་ཡང་སྔར་ཤོད་པ་ལྟར་འདོད་ཡོན་ལ་ཆགས་པ་གོང་འཕེལ་དུ་སོང་ནས་ངོམས་པ་མེད་པ་དེ་ཡི་དོན་དུ་སྡིག་པ་བསགས་ནས་ངན་འགྲོར་འགྲོ་བའི་ཉེས་དམིགས་དེ་ལྟར་ཡོད། བདག་གི་སྐྱབས་མགོན་བླ་མ་རིན་པོ་ཆེའི་ཞལ་ནས་སྔར་བླ་མ་ཞིག་འདའ་ཁར་གཞན་ཞིག་གིས་ཞལ་ཆེམས་ཞུས་པར།

ཉི་མའི་ཚེར་བ་དག་ཡང་ཡང་ངན་སོང་སྦྱོར་བའི་ཉེས་པ་དེར་ཤེས་འདྲེ་ལས་མ་ཡི་ཁྲོ་དང་བཅས་ནས་ཡང་དང་ཡང་དུ་དམྱལ་བ་ནང་སྤྱོད་ཅིང་ནི། ཟོང་དམར་པོ་ཟོང་དམར་པོ་སྤོས་འདབ་ལྕགས་ཀྱི་མཐོང་ལོ་མས་འབར་བ་ལྟ་བུའོ་དེ་འདྲ་ཀྱི་ཟོང་ཆུ་བསྐུལ་བ་དེ་འཐུངས་པ་དེ་ལ་ཡང་རང་གིས་ཐོག་འཚག་སྟེ་གོང་ཀ་ཡ་སྤང་གི་ཡིན་ན་རྒྱ་མཚོ་ཆེན་པོ་ཆུ་ཡི་ལྷ་ཟེར་གྱིས་ཐོག་འཚག་པ་རེད། ཞེས་གསུངས་པ་ལྟར་སྔོན་ཆད་དམྱལ་བ་སྤྱད་ནས་ཟོང་ཆུ་ཁུག་མ་འཐུང་བའང་རྒྱ་མཚོ་ཆེན་པོ་ཆུ་ལས་མང་ཙམ་བཏུང་ཟེར་ཀྱང་ད་ལྟ་ཡི་འཁོར་བ་སྤྱད་རྒྱུའི་རྒྱུན་གཅོད་ཐུབ་པ་ཞིག་མ་བྱུང་ན་དེ་ལས་ཀྱང་ལྷག་ཏུ་འཐུང་དགོས་པར་འགྱུར་བ་དང། ད་ལྟ་ཡང་དེ་ནས་འཁོར་བ་ལ་དེ་ནས་ཕྱི་མཐའ་ཐོབ་པ་ཞིག་མ་བྱས་པ་ཡིན་ན་མ་འོངས་པ་ན་ཡང་ད་ག་རང་འགྲོ་རྒྱུ་རེད་པ་ཁྱི་དང་ཕག་ཏུ་ཁྱི་ལ་སྐྱེས་མྱོང་རེད་ཕག་ལ་སྐྱེས་མྱོང་རེད་པ་ཁྱི་ཕག་ལ་སོགས་པ་ཚོར་སྐྱེས་ནས་གཞན་གྱི་མི་གཙང་བ་བཟས་པ་རྐྱང་ཆགས་ཡར་སྤུངས་ཀྱི་ཡིན་ན་རིའི་རྒྱལ་པོ་རི་རབ་ལས་ཀྱང་ལྷག་ཙམ་གྱི་དེ་འདྲ་ཟོས་ཚར་བ་རེད། འཁོར་བ་ལས་མ་ཐར་ན་མ་འོངས་པ་ལ་ན་ཡང་ད་ག་རང་ལོངས་སྤྱོད་འགྲོ་རྒྱུ་རེད། ཞེས་སྔོན་ཆད་ཁྱི་ཕག་ཏུ་གྱུར་ནས་མི་གཙང་བ་ཟོས་པ་ཡང་རི་རབ་ལས་ཆེ་ཙམ་ཞིག་ཟ་མྱོང། ཕྱིན་ཆད་ཀྱང་འཁོར་བའི་ཕྱི་མཐའ་གཅོད་མ་ཐུབ་ན་དེ་ལས་ཀྱང་ལྷག་ཙམ་ཟ་དགོས་པ་དང། དེ་ནས་ཡང་མཛའ་བཤེས་རབ་ཏུ་བྲལ་བ་ཡིས་འཁོར་བའི་གནས་སུ་གང་ངུས་པ་མིག་གི་མཆི་མའི་ཐིགས་པ་ཡི་སྣོད་དུ་རྒྱ་མཚོ་རུང་མ་ཡིན། རང་གི་མཛའ་བཤེས་དང་བྲལ་ནས་རང་གི་ཕ་མ་དང་བྲལ་བ་ལ་སོགས་པ་དང་ཡང་ན་ཉེ་དུ་དང་བྲལ་བ་དང་བཟའ་མི་བཟའ་ཚང་ཁ་བྲལ་བ་ལ་སོགས་པ།

འཁོར་བ་ལས་ཕྱི་མཐའ་མ་ཐུག་གི་བར་དུ་དེ་ཙམ་གྱིས་མྱོང་ཡང་བཅང་རྒྱུ་རེད། དེ་འདྲ་བའི་ཕྱིར་རང་གི་ཡོང་རྒྱུ་སྦྱོང་རྒྱུ་རེད། ཞེས་སྔོན་ཆད་ཕ་མ་བུ་མིང་སྲིང་བུ་མིང་སྲིང་སོགས་དང་བྲལ་ནས་ངུ་བའི་མཆི་མ་རྒྱ་མཚོ་ཆེན་པོ་ལས་ཀྱང་ལྷག་ལ་ད་ལྟ་ཡང་འཁོར་བའི་ཕྱི་མཐའ་ཆོད་པ་ཞིག་མ་བྱུང་ན་དེ་ལས་མང་བ་ཞིག་ཏུ་ངུ་རྒྱུ་བསྡད་ཡོད། ཕན་ཚུན་དག་ཏུ་རྩོད་པའི་ཆེད་མགོ་བོ་བཅད་པ་གང་ཡིན་པ་སྤུངས་ན་དེ་ལྟར་མཐོ་བ་ནི་ཚངས་པའི་འཇིག་རྟེན་ལས་ཀྱང་ཐལ།

འོ་མའི་རྒྱ་མཚོ་ཆེ་ནང་དུ་དེ་ཡིས་བཀང་ན་ཤིན་ཏུ་རྒྱས་ཟེར་དེ་ཡི་རྒྱ་མཚོའི་ནང་ལ་ཡར་བླུགས་པ་ཡིན་ན་དེ་ལས་རྒྱ་མཚོ་ཡར་ཁེངས་ནས་དེ་ལས་ཀྱང་ལྷག་ཙམ་ཕྱིན་ནས་ཡར་ཁེངས་དགོས་རེད། ཞེས་པ་ལྟར་རང་ཅག་འདམ་རྫབ་ཀྱི་སྲིན་བུར་གྱུར་ནས་མི་གཙང་བའི་ས་ལུད་ཟོས་པ་མཐའ་ཡི་རྒྱ་མཚོ་ཆེན་པོ་སྣོད་དུ་བྱས་ཀྱང་མི་ཤོང་བའི་ཚོད་ཙམ་དུ་ཟོས་ཟིན་ལ་ད་དུང་ཡང་འཁོར་བ་ལས་མ་ཐར་ན་དེ་བས་མང་ཙམ་ཟ་དགོས་པ་དང་ཀླུ་སྒྲུབ་ཀྱིས་རེ་རེས་རྒྱ་མཚོ་བཞི་བས་ལྷག་པ་ཡི་འོ་མ་འཐུངས་ཏེ་ད་ལྟ་སོ་སོ་ཡི་སྐྱེ་བོའི་རྗེས་སུ་འབྲང་བའི་འཁོར་བ་པས་དེ་བས་ཆེས་མང་ཉིད་ཅིག་བཏུང་འཚལ་ལོ་ཞེས་པ་ལྟར། ཆེས་མང་བ་ཞིག་འཐུང་དགོས་ཟེར་ད་ག་རང་ཚོ་སེམས་ཅན་རེ་རེ་ཡིས་རང་གི་མ་བྱས་ནས་འོ་མ་འཐུང་བ་དེ་ཡར་བསགས་ཀྱི་ཡིན་ན། རྒྱ་མཚོ་ཆེན་པོ་བཞི་ཡི་ཆུ་ལས་ཀྱང་ལྷག་ཙམ་ཞིག་འཐུང་ཚར་རེད། སེམས་ཅན་རེ་རེ་ལ་ཡང་དག་མ་ད་ག་རང་བྱས་པ་དང་འོ་མ་ད་ག་རང་འཐུང་ཚར་རེད། མ་འོངས་པ་ན་ཡང་འཁོར་བའི་ཕྱི་མཐའ་མ་རྫོགས་བར་དུ་ད་ག་ནང་བཞིན་བྱས་ནས་ཡང་ཅི་བྱས་མ་བྱས་བྱས་ནས་རྒྱ་མཚོ་ཆེན་པོ་ལས་ལྷག་ཙམ་ཞིག་འཐུང་དགོས་རེད། སྔར་སྐྱེས་བུ་ཆུང་ངུ་ཡི་སྐབས་གསུངས་པ་ལྟར། འཆི་བ་ཐེངས་རེ་རེ་ངན་སོང་དུ་སྐྱེས་པ་ལན་རེ་རེ་ལ་ཡང་སྡུག་བསྔལ་དང་འཇིགས་པ་དེ་ལྟར་ཡོད་ན་སླར་དེ་ལྟ་བུ་སྐྱེ་ཤི་སོགས་གྲངས་མེད་མྱོང་ངེས་ལ་སྡུག་བསྔལ་དང་འཇིགས་པ་ཆེན་པོ་ཡོད་པ་ལྟ་ཅི་སྨོས། འཆི་བ་རེ་རེ་ལ་ཡང་དེ་འདྲ་མང་པོ་མྱོང་དགོས་བྱུང་ཚེ་སངས་རྒྱས་མ་སྐྱེ་ཤི་ལ་སོགས་པ་གྲངས་མེད་མྱོང་བ་ངེས་པ་དེ་ལ་སྡུག་བསྔལ་དེ་ལ་འཇིགས་པ་འཇིགས་སྐྲག་མ་སྐྱེས་ཀྱི་ནི་སྡོད་ཐུབ་ཡག་ཡོད་མ་རེད། ང་ཚོས་ད་ལྟ་མཐོང་ན་སྐྲག་པ་སྐྱེ་བའི་སྡིག་པ་རྭ་ཅན་གྱི་ལུས་བླངས་པའང་སྤུངས་ན་རི་རབ་དང་མཉམ་པ་ཙམ་དུ་ཡོད་ལ།

བསགས་པ་དེ་ཡིན་ན་མཐར་ཟད་འགྲོ་ཡས་ཀྱི་རང་བཞིན་རེད། མཐོན་པོ་ག་འདྲ་ཅིག་ཡིན་པ་ཡིན་ན་མཐར་མར་ལྷུང་ཡས་ཀྱི་རང་བཞིན་ཅིག་རེད། མི་གཉིས་ལ་སོགས་པ་ག་འདྲ་ཅིག་ཏུ་ཕྲད་པ་ཡིན་ན་མཐར་གྱེས་འགྲོ་ཡས་ཀྱི་རང་བཞིན་ཅིག་རེད། གསོན་པའི་མཐའ་དེ་ནི་ད་ལྟ་ཡོད་གསོན་པ་དེ་ཡིན་ན་མཐར་འཆི་ཡས་ཀྱི་རང་བཞིན་རེད། འདུས་བྱས་ཀྱི་མཐའ་བཞི་གི་མཇུག་སྡུད་སྦྱོར་བའི་འོག་རེད། ད་ལྟ་རྟེན་འབྲེལ་ལ་སོགས་པ་ག་འདྲ་བྱས་པ་ཡིན་ན་མཐའ་མ་མཐའ་མ་འདུས་བྱས་ཀྱི་མཐའ་བཞི་གང་ཡང་རུང་བ་ཅིག་ཡོང་རྒྱུ་ཐག་ཆོད་པ་རེད། གསོན་པའི་ཐ་མ་དེ་ཡིན་ན་འཆི་བ་དེ་མཇུག་ཏུ་འཇོག་དགོས་རེད་པ། འཕྲད་པའི་ཐ་མ་དེ་ཡིན་ན་བྲལ་རྒྱུ་དེ་མ་གཏོགས་གཞན་མ་ག་གེ་ཡོད་མ་རེད་པ། མཐོན་པོའི་མཐའ་དེ་ཡིན་ན་ལྷུང་རྒྱུ་རེད་མ་གཏོགས་མར་ལྷུང་ཡས་ལྷུང་མི་དགོས་ཀྱི་མཐོན་པོ་གང་ཡིན་ཡིན་པ་ཅན་ནི་འདས་ཀྱི་ཡོད་མ་རེད་པ། བསགས་བསགས་བསགས་བྱས་ནི་རྒྱུ་ནོར་ལ་སོགས་པ་ག་ཚོད་ཡོད་པ་ཡིན་ན་མཐར་ཟད་འགྲོ་ཡས་ཀྱི་རང་བཞིན་རེད་མ་གཏོགས་ཁོ་ཟད་ཡས་མེད་པ་བྱས་ནི་རྟག་པའི་རང་བཞིན་ཅན་ནི་འདུས་བྱས་ཆོས་ནི་ཡོད་མ་རེད་པ། མཐར་འདུས་བྱས་ཀྱི་མཐའ་བཞི་པོ་དེ་ཡོང་རྒྱུ་དེ་ཡིན་ན་ངེས་པ་ཅིག་རེད་འདི་ཡོད་རེད་པ། འདུས་བྱས་ཀྱི་མཐའ་བཞི་གསུངས་པ་ལྟར་འཁོར་བའི་ཕུན་ཚོགས་ཇི་འདྲ་ཞིག་ཐོབ་ཀྱང་མཐར་རྒུད་པས་མ་བསྡུས་པ་མེད་པས་ན། དགེ་བཤེས་གསང་ཕུ་བས་འཁོར་བ་འདིར་གན་སྤུབ་མང་པོ་ཞིག་བྱེད་དགོས་པ་དེ་ཉམས་ལ་རེ་མ་བབ་ཞེས་གསུངས་པ་ལྟར་རོ། འཁོར་བ་འདིར་གན་སྤུབ་མང་པོ་བྱེད་དགོས་པ་སོགས་འགྲེ་ལོག་མང་པོ་ཞིག་རྒྱག་དགོས་འདུག་ཚུལ་འཁོར་བ་འདི་ན་ནི་ཆགས་ཡ་ཅིག་ནི་མེད་བྱ་བ་ལས་ཆགས་ཡ་ཅིག་ནི་མི་འདུག་གསུངས་ཞེས་གསུངས་པ་རེད་དེར་མ་ཟད་རྩོལ་བ་དུ་མས་འགྲོ་སྒྲུབ་པའི་གནས་ཁང་བརྒྱབ་པ་སོགས་ཀྱང། ཡང་ན་དགྲ་ཚོས་བཀང་ཡང་ན་བདག་པོ་རང་ཉིད་ཤི་བ་ལྟ་བུ་འབྱུང་སྟེ། མཐར་མི་འཁྱོལ། གནས་ཁང་ལ་སོགས་པའི་ཁང་པ་མང་པོ་ཞིག་རྒྱབ་དཔལ་འབྱོར་མང་པོ་ཞིག་བསགས། ཁང་པ་དེ་ཚོ་ཡི་ནི་བརྟན་པོ་ཞེ་པོ་ཅིག་རྒྱབ་བྱས་ནི་ནམ་ཞིག་གི་ཚེ་ན་ཚེ་འདི་ཉིད་ལ་ཡང་ཁ་བྲལ་བ་ཡོང་གི་རེད། ཚེ་འདི་ཉིད་ལ་དགྲ་ཡིས་འཁྱེར་འགྲོ་ཡས་དེ་འདྲ་ཡོང་གི་རེད། ཡང་ན་ནི་ཨ་ནི་ཤི་གཉིས་ཀ་དེ་ཉིད་པ་དེ་ཡིས་གཡུག་བྱས་ནས་འགྲོ་བ་ནི་མི་གཞན་མ་གཅིག་གིས་བདག་པོ་རྒྱག་ཡས་ཀྱི་དུས་ཚོད་ཞིག་ཤར་གྱི་རེད། ཐག་ཆོད་ཡས་ཅིག་ནི་ཡོད་མ་རེད། རང་དང་ལྷན་རྒྱས་དུ་འགྲོ་ཡས་ཅིག་ནི་ཡོད་མ་རེད་པ། རང་རེ་བླ་སློབ་སོགས་ད་ལྟ་མཉམ་དུ་འཛོམས་པ་དེ་རྣམས་ཀྱང་ལོ་ཁ་ཤས་ཤིག་སོང་ཙ་ན་ངེས་པར་བྲལ་ཏེ་འགྲོ། ངེས་པར་བྲལ་འགྲོ་དགོས་པ་ད་ལྟ་ང་ཚོ་དགའ་པོ་ཉེ་པོ་ཡིན་སེམས་ནུས་པ་གཅིག་གིས་གཅིག་ལ་བརྩེ་གདུང་ཆེན་པོ་ཡོད་པ་ཡིན་ནའི་ནམ་ཞིག་ཅིག་ན་ཁོ་ཁ་བྲལ་བྱས་འགྲོ་ཡའི་རང་བཞིན་ཞིག་རེད་འདོད་ར། རྒྱལ་མཆོག་བསྐལ་བཟང་རྒྱ་མཚོས་མཐོ་བ་ཉིད་ཀྱང་མི་རིང་དུས་སུ་རྐང་པས་གནོན་པའི་བྲན་དུ་གྱུར་ཞེས་དང་བཤེས་སྤྲིང་ལས་ཀྱང་བརྒྱ་བྱིན་འཇིག་རྟེན་མཆོད་འོས་གྱུར་ནས་ཀྱང་ལས་ཀྱི་དབང་གིས་ཕྱིར་ཡང་ས་སྟེང་ལྷུང། འཁོར་ལོས་སྒྱུར་བ་ཉིད་དུ་གྱུར་ནས་ཀྱང། འཁོར་བ་དག་ཏུ་ཡང་བྲན་ཉིད་དུ་འགྱུར་རོ་ཞེས་གསུངས་པ་ལྟར་སེ་བྲན་གྱི་ནང་ནས་བྲན་གྱི་ཐ་མ་ཡང་བྲན་ཅིག་ལ་གྱུར་ནས་བྲན་གྱི་བྲན་མང་པོ་ཡོད་རོ་བས་ན། གཡོག་འཁོར་གྱི་གཡོག་འཁོར་གཡོག་འཁོར་གྱི་གཡོག་འཁོར་དེ་འདྲ་ཡོད་རེད་འཁོར་ལོས་སྒྱུར་བའི་རྒྱལ་པོ་ལ་སྐྱེས་ཏེ་ཁོ་ལ་རྒྱལ་སྲིད་སྣ་བདུན་ལ་སོགས་པ་བས་བེད་སྤྱོད་གཏོང་བྱས་ནི། གླིང་བཞི་ལ་དབང་བསྒྱུར་བ་དང་ཡང་ན་ནི་གླིང་གཅིག་ལ་དབང་བསྒྱུར་བ། རྒྱལ་སྲིད་སྣ་བདུན་ལ་བེད་སྤྱོད་གཏོང་ནི་ཞེ་པོ་འཁོར་མང་པོ་ཡོད་རོ། ད་དེ་ཤི་བྱས་ནི་བྲན་གྱི་ཐ་མ་ཅིག་ལ་སྐྱེ་འགྲོ་དུས་ཁོ་ལ་ག་གེ་ལོངས་སྤྱོད་ཡོད་མ་རེད་པ། རྭ་རྫི་དང་ལོ་རྫི་ལ་སོགས་པ་སོགས་བྱེད་པ་དེ་ཡིན་ན་རང་གི་བཟའ་ཚོ་ལོ་གསར་གྱི་སྟོང་འཁོར་གྱི་ཁྱད་ཅན་ནི་འབྲུག་བའི་ཕྱི་མ་དང་འཁོར་ལོ་རྒྱུའི་རྒྱལ་པོ་ཡིས་ནི་མི་སེར་སྟོང་བརྒྱད་ག་གེ་ཡོད་མ་རེད་བ། མཐོང་བ་མཐོང་པ་རྒྱ་ཆེའི་བསམ་སྤྱོད་དེ་ལྟར་བརྒྱུད་སྨྲ་བ་ལ་ཡང་རང་རེ་ཇི་སྟེ་དེའི། ཐོག་སྐུ་སྦྱོང་བ་སོགས་ལ་ཡང་སྙིང་པོ་མེད་དེ། གཞི་གང་མཐོང་པའི། མི་གོས་ས་ཀོང་བུ་ཤིང་རྡོ་ལ། མི་གོས་ས་ཀོང་བུ་ཤིང་རྡོ་ལ། ཇེ་མཐོ་ཇེ་མཐོར་འཛེག་བྱེད་ན། སྐེ་ནས་ཆད་པ་ཨ་ཙ་མ། སྐེད་པ་རུ་སྡོད། སྐེད་པ་རུ་བསྡད་ན། ཆོག་པ་ལ། གོ་ས་མཐོན་པོ་ལ་སོགས་པ་ཚོ་དོན་དུ་གཉེར་དེ་ཡིན་ན་ཤིང་སྡོང་སྐམ་པོ་ལ་ཡར་འཛེག་དང་གཅིག་པ་གཅིག་རྐྱང་རེད། ཇེ་མཐོ་ཇེ་མཐོར་ག་ཚོད་ཅིག་ཕྱིན་འགྲོ་དྲགས་པ་ཡིན་ན། ཕྲ་ས་ནས་ཆག་གི་ནི་ཁོ་ཕྲ་ས་ནས་ཆག་ནས་ནི་མར་ལྷུང་ཡས་ཀྱི་དུས་ཚོད་ཅིག་རེད། དེ་ཡི་ས། སྐེད་པ་དེ་ན་བསྡད་ན་མ་གཏོགས་ཡར་མཐོ་པོ་ཞེ་དྲགས་འཛེག་པ་ཡིན་ན། མཐར་མར་ལྷུང་འོང་གི་རེད། ཞེས་པ་ལྟར་ཚེ་སྔ་ཕྱི་མ་ཟད་ཚེ་འདིར་ཡང་ཡིད་བརྟན་མེད་པར་རྒྱལ་པོ་བཙོན་ཁང་དུ་སྡོད་དགོས་པ་སོགས་མང་པོ་ཡོད། རྒྱལ་པོ་བཙོན་ཁང་དུ་སྡོད་དགོས་པ་དེ་ཡིན་ན་ང་ཚོ་དེ་རིང་སང་ཉིན་ནི་མཐོང་རྒྱུ་བྱུང་བ་རེད་པ་སྔ་མ་ཡིན་ན། ཨ་མཆོག་གོ་བ་མ་གཏོགས་མིག་གིས་མཐོང་ཡོད་མ་འགྲོ་དེ་རིང་སང་ཉིན་ནི་ཡུལ་གྱི་རྒྱལ་པོ་ཡུལ་གྱི་དཔོན་ཆེན་པོ་སྲིད་བློན་ལ་སོགས་པ་དེ་ཚོ་ལས་ཀ་བྱེད་དུས་ཏོག་ཙམ་མ་འགྲིག་བྱས་ནས་བཙོན་ཁང་དུ་སྡོད་དགོས་ཡ་དེ་འདྲ་མང་པོ་ཡོང་གི་འདུག་ཨང། སྔར་སྡེ་སྲིད་སངས་རྒྱས་རྒྱ་མཚོ་ཞེས་གཞུང་ས་མཆོག་གི་ཆབ་སྲིད་ཀྱི་ལུགས་བཟང་མང་པོ་ཡི་གསར་དུ་འཛུགས་པ་པོ། སྟོབས་འབྱོར་མངའ་ཐང་ཆེན་པོ་ཞིག་ཏུ་མཆིས་པ་དེ་ཡང་མཐར་རྒྱལ་པོ་ལྷ་བཟང་དང་འཁོན་ནས་སྐུ་གཤེགས་ནས་དབུ་ཡང་སྟོད་ལུང་ཁྲི་ཟམ་གྱི་ཁར་ཉིན་མང་པོར་ལུས་པ་སུས་ཀྱང་བདག་སྤྲོད་བྱ་མ་ཕོད་པ་དང་སྲས་དང་བཙུན་མོ་སོགས་ཀྱང་ས་མཐར་སྤྲང་འཁྱར་དུ་འགྲོ་དགོས་བྱུང་བ་དང་རྒྱལ་པོ་ལྷ་བཟང་ཡང་རྗེས་སུ་ཇུན་གར་གྱི་དམག་བྱུང་སྟེ་བཀྲོངས་པ་སོགས་ལྟར་ཡལ་སོང་ཟེར། འོ་དེ་ངེས་པ་མེད་པས་ནི་ང་རང་ཚོ་ག་རེ་ཟེར་ཡང་ཡང་མཐོ་དམན་དུ་འགྱུར་བའི་སྡུག་བསྔལ་ཟེར་མཁན་དེ་འོ་དེ་བར་དུ་རེད།

སེང་རྡོ་རྫོང་ལས་རྒྱལ་སྐྱེས་སེང་སྟེ་རྫོང་ལས་རྒྱལ་སྐྱེས་སེང་སྟེ་དར་རྫོང་བོད་སྐད་གྲགས་ཆེན་པོ་ཡོད་མཁན། ཁྲ་རྒྱལ་ལ་སོགས་པ་ཕེབས་སོ་ཚོམ་པ་པའི་སེང་རྡོ་ཆེན་པོ་དེ་ལྟ་བུ་བཞེངས་བ་དེ་ཡང་སྡེ་སྲིད་སངས་རྒྱས་རྒྱ་མཚོའི་བཀའ་ཁྲི་ལ་བརྟེན་ནས་བཞེངས་ཐོག་རུ་མ་དུས་གཞན་བཞེངས་ཐོག་ཡོད་མོད་སྡེ་སྲིད་སངས་རྒྱས་རྒྱ་མཚོའི་ས་བཀའ་ཁྲི་ཆེན་པོ་རེད། བཀའ་ཁྲི་ཆེན་པོ་རེད་དབུ་དབང་ཆེན་པོ་ཞི་དྲག་རེད་དེ་རྒྱུན་མ་ལྷག་སོང་དུ་ཁོང་ཉིད་རྩོད་པ་བྱུང་ནས་ཐོག་མ་གཉིས་ཀ་བལ་གྱི་བལ་གྱི་རྒྱལ་པོ་ཆེ་འདི་ཡོད་པ་རེད། པཱ་ར་ཁོང་ཉིད་པཱ་ར་ལ་སྤྲོ་བཤད་རྒྱག་མཁན་དེ་འདྲ་བྱུང་ནས་ཁོང་ཚུན་ཆད་ལྷག་སོང་དེ།

མགོ་ཐག་ཞུས་རྗེས་ནས་གོང་བཞིན་བསྟན་འཛིན་ཆོས་རྗེས་བེ་རི་རྒྱལ་པོ་ཏོག་ཙཱ་སྟེ་ཤོག་ཆེན་པོ་ཞིག་ལ་ཕྱག་བར་བ། བེ་རི་རྒྱལ་པོ་སེང་གེ་ཁོང་སྤྲེའུ་བསོད་ས་དེ་རེད་སྤྲེའུ་བསོད་ས་དེ་བེ་རི་རྒྱལ་པོ་སེང་གེ་སྐྱོང་ནས་དེ་ནས་ལ་ནས། སྙེ་མ་དང་ས་སྐྱ་དང་བཀའ་བརྒྱུད་དང་དགེ་སློང་བླ་མ་གང་ག་མཛེས་བཟང་བྱས་ནས་གཙོས་ཁོང་ནང་བསྐྱོད་ནས། འདུལ་བ་ཞིག་ལ་གཏོང་སྐོར་རེད། ནས་སོག་པོ་རྒྱལ་པོ་དེ་གའི་མར་བགྲོས་ནས། བེ་རི་རྒྱལ་པོ་དེ་མེད་པ་བཟོས་བེ་རི་རྒྱལ་པོ་མེད་པ་བཟོས་ནས། ས་སྐྱ་རྙིང་མ་བཀའ་བརྒྱུད་དགེ་ལུགས་པ་བླ་མ་གང་ག་གློད་བཀྲོལ་བཏང་བྱས་ནས་རང་རང་གི་དགོན་པ་བདག་པོ་བྱེད་ཡག་དེ་དེ་ནས་བྱུང་བ་རེད་ནི་སྡེ་སྲིད་བསོད་ནམས་ཆོས་འཕེལ་གྱིས་ཡར་ཁྲིད་འོང་བྱས་ནས། དམག་ཡར་ཁྲིད་འོང་བྱས་ནས་གཙང་པ་རྒྱལ་པོ་ལ་དམག་བརྒྱབ་ནས་དང་པོ་བླ་མ་ཁྱེད་ཅེས་ཞེ་དྲག་འགོར་བ་རེད་མཇུག་མ་བླ་ཁྱེད་ནི་གཙང་པ་རྒྱལ་པོ་ནི་ཤོར་བ་རེད་པ་གཙང་པ་རྒྱལ་པོ་དམག་ནི་དམག་མ་ཐོབ་པ་བྱས་བྱས་ནས་དམག་དེ་ཤོར་དམག་དེ་ཤོར་སོང་ཙང་ནི་གཞི་ནས། དབང་ཆ་དེ་རྒྱལ་བ་ལྔ་པ་ཆེན་པོ་ལ་ཡར་ཕུལ་ཡག་དེ་འདྲ་བྱུང་བ་རེད་པ། དེ་ནས་བཟུང་སྟེ་ཁོ་བོད་ལ་རྒྱལ་པོ་བྱས་བྱས་ནས།

རྒྱལ་བ་ཚངས་དབྱངས་རྒྱ་མཚོས་ཡི་གེ་བཏང་བྱས་ནས་ད་སྡེ་སྲིད་རིན་པོ་ཆེ་སྲོག་སྐྱོབ་རོགས་བྱེད་ཟེར་ནས་ཡི་གེ་བཏང་དེ་ཀོ་ལ་པཎ་ཆེན་རིན་པོ་ཆེ་མགྱོགས་པོ་མགྱོགས་པོ་མར་ཕེབས་རོགས་བྱེད་དེ་བཀྲ་ཤིས་ལྷུན་པོ་དང་ལྷ་ས་བར་ཐག་རིང་པོ་ཡིན་ཙང་སླེབས་མ་ཐུབ་པ་བྱས། ཡང་ན་རྒྱལ་བ་རིན་པོ་ཆེས་བཀའ་བཏང་བྱས་ནས་གདན་ས་གསུམ་གྱི་མཁན་པོ་ཚང་མ་ཐང་ཆེར་འགྲོ་ཤོག་སྐད་ཆ་བྱེད་གར་འགྲོ་ཤོག་ཟེར། སྐད་ཆ་བྱེད་གར་འགྲོ་ཤོག་ཟེར་བྱས་འཇམ་དབྱངས་བཞད་པ་དང་པོ་ཕེབས་ཡ་མ་རེད་དང་པོ་མ་ཕེབས་བྱས་ནས་རྒྱལ་བ་རིན་པོ་ཆེས་བཀའ་ཡིན་ཙང་མ་ཕེབས་རང་ཕེབས་བྱས་སྐད་ཆ་བྱེད་གར་ཕེབས་དེ་ཀོ་ལྷ་བཟང་གི་བཙུན་མོ་དེ་ཡིས་ད་ལྟ་གདན་ས་གསུམ་མཁན་པོ་གང་གི་བཀའ་ཆད་རྒྱག་ཀ་ཡོང་གི་འདུག་གསུངས་འཇམ་དབྱངས་བཞད་པ་འདུག་མི་འདུག་བལྟ་ཤོག་གསུངས། འཇམ་དབྱངས་བཞད་པ་ཡོད་པ་ཡིན་ན་ད་བཀའ་ལ་ཉན་དགོས་བྱེད་ཀྱི་རེད་གཞན་མ་གདན་ས་གསུམ་མཁན་པོ་སུ་ཡོད་ན་ཡང་བཀའ་ལ་ཉན་དགོས་མ་རེད་ཁོ་ཚོ་བཀའ་ཆད་བྱས་ན་ཧ་ལས་ཡ་མ་རེད་ཟེར་དེ་ལབ་རེད། ཡང་འཇམ་དབྱངས་བཞད་པ་འདུག་ཟེར་ནས་ཡང་བཞི་བ་ར་ཐུང་བ། ཚོད་མི་ཐུ་ལེ། གཡོག་པོ་ཁྱོད་འཇམ་དབྱངས་བཞད་པ་ཕེབས་ཀྱི་འདུག་ཟེར། འཇམ་དབྱངས་བཞད་པ་ཕེབས་ཀྱི་འདུག་ཟེར་དེ་བཀོད་ད་འཇམ་དབྱངས་བཞད་པ་ཡིས་བཀའ་ཆད་གནང་པ་ཡིན་ན་ང་མ་ཉན་ན་འགྲིག་གི་མ་རེད་གསུངས་སོ་ནམ་བྱས་ནས་མགྱོགས་པོ་མགྱོགས་པོ་བྱས་ནས་ཡོད་ནས་སྡེ་སྲིད་རིན་པོ་ཆེ་སྐེ་ཕབ་བཞག། བདེ་གསལ་རིམ་གྱིས་སྐྱེས་པ། བདེ་གསལ་རིམ་གྱིས་སྐྱེས་པ་དེ་ནི་བདེ་གསལ་རིམ་གྱི་དབུགས་དེ་སྟེ་རླུང་མཁྲིས་སོང་བའི་འོག་ལ་ཉི་མ་མོག་པོ་སྟོབས་ཟད་སོང་པའི་འོག་ལ་སྐྱེས་ནས་བཞག་པ་རེད་དེ་ཡེ་ནས་བདག་པོ་རྒྱུ་ཁྱོད་མ་བྱུང་བ་ཅན་ནི་རྒྱུའི་རིང་པོ་ལས་པ་རེད། བདེ་གསལ་རིམ་གྱིས་གཉིས་དེ་རྒྱུ་མ་རྒྱ་ཡན་ཞེས་པ་གྱི་བདག་པོ་བརྒྱད་ཅན་ནི་ཨ་མདོ་བཀྲ་ཤིས་འཁྱིལ་གྱི་མགོན་པོ་གྱིས་བསྟན་དོན་ནོར་ལོ་ལ་བཅུག་བཞག་ཡོད་རེད་དེ་ཨ་མདོ་བཀྲ་ཤིས་འཁྱིལ་ཞེས་གྲགས་རྒྱས་པ་ཡོང་དགོས་ཡོད་དེ་འདྲ་དེ་བདེ་གསལ་རིམ་གྱིས་གཉིས་དེ་རག་པ་རེད། དེས་བྱུང་པ་རེད། ད་བདེ་གསལ་རིམ་གྱིས་བོད་ཡིག་རྒྱལ་པོ་པདྨ་སེང་དབོན་ཆེན་པོ་ཞེས་རག་རེད། ཁོ་རང་དབང་ཆེན་པོ་རེད་དེ་ཡིན་ན་ཡང་མཐའ་མཇུག་མཐའ་མཇུག་ཡིན་རང་གི། རང་གི་སྲོག་དེ་བདག་པོ་རྒྱག་མ་ཐུབ་པ་ཆགས་དང་རང་གི་སྲོག་དེ་མིའི་འོག་ལ་ཤོར་དགོས་ཡོད་དེ་འདྲ་ཆགས་པ་རེད་བ་ལྷ་བཟང་གིས་ནི་དོན་མེད་ཀྱི་སྐེ་བཅད་པ་དང་དེ་འདྲ་བྱས་སྡུག་པོ་ཞེ་པོ་ཅིག་ཉམ་ཐག་པ་དེ་འདྲ་ཅིག་ལ་ཆགས་པ་རེད་བ། ངེས་པ་མེད་པའི་རྟགས་མཚན་དང་ཡང་ནས་ཡང་དུ་མཐོ་དམན་དུ་འགྱུར་བ་མཐོ་ལ་མཐོ་ཚད་མེད་པ་དམའ་དམའ་ལ་དམའ་ཚད་མེད་པ་ཅིག་ནི་དེ་འདྲ་བྱུང་བ་རེད་བ། ད་ལྷ་བཟང་ཁོ་རང་ཡང་རྗེས་མ་ཡང།

ཁོང་གིས་ཀུ་རེ་དྲག་ཚུལ་ཟེར་ལྔ་པ་དྲག་ཚུལ་དེ་ཡང་ལྷ་བཟང་གི་ཚུལ་རེད། ད་རྗེས་མ་ཇུན་གར་སླེབས་ཡོང་དུས་ཡང་ལྷ་བཟང་བླ་མ་སྐེ་བཅད་ནས་བཞུགས་ཁྲི་གླིང་ཁ་ནང་བསད་པ་རེད་བ་ལྷ་བཟང་སྐེ་ཕབ་ནས་ཡང་དེ་བསད་པ་རེད་བྱས་ཙང་རྒྱལ་པོ་ཡིན་ན་ཡང་དེ་ནས་མིའི་འོག་ལ་དེ་འདྲ་ཡང་ནས་ཡང་དུ་འགྲོ་དགོས་ཡ་ལྷག་དེ་འདྲ་བྱས་མཐོ་བ་ལ་ཡང་ཡིད་བརྟན་ཡོད་མ་རེད་དམའ་བ་ལ་ཡང་ཡིད་བརྟན་ཡོད་མ་རེད་ཟེར་དྲུག་པ་གྲོགས་མེད་པའི་ཉེས་པ་ནི་དང་པོ་ཨ་མ་ཡི་མངལ་ཁུར་ནས་སྐྱེས་པའི་སྐབས་ཀྱང་རང་གཅིག་པུ་སྐྱེས།

ཐོག་མ་དང་ཐ་མ་མེད་པའི་སྟོང་པ་ཉིད་ཟེར་གྱི་ཡོད་པ་ང་རང་ཚོ་ཐོག་མ་དང་ཐ་མ་མེད་པའི་སྟོང་པ་ཉིད་ཟེར་དེ་འཁོར་བ་རང་བཞིན་མེད་པ་དེ་ལ་འཁོར་ཐོག་མ་དང་ཐ་མ་མེད་པའི་སྟོང་པ་ཉིད་ཟེར་དགོས་རེད་བ། འོ་ནི། ཐོག་མའི་མཐའ་དེ་ནི་འགོ་བཙུགས་ཡས་མེད་པ། ཕྱི་མའི་མཐའ་དེ་ནི་རྫོགས་ཟེར་ཡས་མེད་པ་ཡིན་ཙང་ད། ཆོས་ཅན་དེ་ལ་ནི་ཐོག་མ་དང་ཐ་མ་མེད་པ་ཡིན་ཙང་དེ། བདེན་པར་མེད་པ་དེ་ལ་ཡང་ཐོག་མ་དང་ཐ་མ་མེད་པའི་སྟོང་པ་ཉིད་ཟེར་སྟོང་ཉིད་ཉི་ཤུ་ཡི་ནང་ནས་དེ་གཅིག་བཞག་རེད་བ། ཨ་དེ་རང་རིག་གི། འདི་ཡིས་མཇུག་རྫོགས་ཐབས་ཤིག་བྱ་དགོས་རང་གིས་འཁོར་བ་མཐའ་གཅིག་ཏུ་བྱས་ནས་སྡུག་བསྔལ་ལ་མཐའ་ཡོད་པ་ཞིག་བྱེད་འདོད་ན་སྔར་ཞུས་པ་ལྟར་འཁོར་བའི་སྐྱེ་རྒྱུན་གཅོད་ཐུབ་པ་ཞིག་དགོས་གསུངས་ཟེར། རང་གི་འཁོར་བ་ལ་མཐའ་ཡོད་པ་ཞིག་རང་ཉིད་ཆ་ནས་བཟོས་ནས་མ་གཏོགས་མི་གཞན་མ་ཅིག་གིས་ད་དེ་ནི་རྫོགས་པ་རེད་ད་ཟེར་ཡས་ཡོད་མ་རེད་བ། དེ་ཡིན་ཙང་འཁོར་བའི་ཉེས་དམིགས་བསམ་པ་དེ་ལ་རག་ལས་པ་རེད་ཟེར། གཉིས་པ་སོ་སོ་ཡི་སྡུག་བསྔལ་བསམ་པ་ལ་གཉིས་ངན་འགྲོའི་སྡུག་བསྔལ་བསམ་པ་དང་སྡུག་སྐྱེས་བུ་ཆུང་ངུ་ཡི་སྐབས་སུ་ནི་ང་ཚོ་སྲོག་རླུང་སྤུངས་ཚར་བ་རེད་བ་སྡུག་བསྔལ་བསྒོམས་ཚར་བ་རེད་བ་བསྒོམས་ཚར་བ་ཡིན་ཙང་མེད

ཨོ་དེ་འདྲ། དགོས་པ་རེད། གཉིས་པ་བདེ་འགྲོ་ཡི་སྡུག་བསྔལ་བསམ་པ་ལ་གསུམ་མི་ཡི་སྡུག་བསྔལ་བསམ་པ་དང་ལྷ་མ་ཡིན་གྱི་སྡུག་བསྔལ་བསམ་པ་དང་ལྷ་ཡི་སྡུག་བསྔལ་བསམ་པའོ་དང་པོ་ལ་བདུན་ལས། སྐྱེ་བའི་སྡུག་བསྔལ་བསམ་པ་ནི་སྔ་ར་བཤད་པའི་ངན་སོང་གི་སྡུག་བསྔལ་དེ་ལྟར་ཡིན་ནའང། ལྷ་དང་མིར་སྐྱེས་ན་སྡུག་བསྔལ། ཅུང་ཆུང་ངམ་སྙམ་ནའང་འཁོར་བ་འདིར་སྐྱེས་ཕྱིན། མངོན་མཐོ་བའི་ལུས་རྟེན་ཐོབ་ཀྱང་སྡུག་བསྔལ་འབའ་ཞིག་ལས་མ་འདས་ཏེ། ལྷ་དང་མི་ཡི་གོ་འཕང་ཐོབ་པ་ཡིན་ན། སྡུག་བསྔལ། སྡུག་བསྔལ་མ་ཡོང་བ་དེ་འདྲ་མ་རེད་སྡུག་བསྔལ་ཆེན་པོ་ཡོང་གི་རེད། སྡུག་བསྔལ་འབའ་ཞིག་མ་གཏོགས་ཡོད་མ་རེད། འཁོར་བ་དེ་ཅིའི་ཕྱིར་བྱེད་དེ་ལ་མངོན་མཐོ་ལུས་རྟེན་དེ་ཡང་སྡུག་བསྔལ་འབའ་ཞིག་ལས་མ་འདས་པ་ཡིན་ཏེ། རང་ཅག་མིར་སྐྱེས་ཀྱང་ཆོས་བྱས་ན་དོན་ཆེ་བ་མ་གཏོགས་གཞན་སྡུག་བསྔལ་ཤིན་ཏུ་ཆེ་སྟེ། མིར་སྐྱེ་བ་དེ་ག་རེ་གོ་ཆོད་དགོས་རེད་ཟེར་ན་ད་ཆོས་བྱེད་རྒྱུ་བྱུང་བ་ཡིན་ན་དེ་ནི་གོ་ཆོད་རེད། ཆོས་བྱེད་རྒྱུ་མ་བྱུང་ན་དེ་ག་སྡུག་བསྔལ་གྱི་རང་བཞིན་རེད་མ་གཏོགས་མིའི་ལུས་རྟེན་བླངས་པ་ཡིན་ན་ཡང་མིའི་ལུས་རྟེན་སྲི་ཚགས་ཆེན་པོ་བྱེད་དགོས་ཡ་གལ་མེད་པ་རེད། ཤིན་ཏུ་ཆེ་སྟེ་སྔར་སྐྱེ་བའི་སྡུག་བསྔལ་ཇི་ལྟར་མྱོང་ཚུལ། མངལ་སྒྲིབ་སོགས་ཀྱི་རྐྱེན་གྱིས།

སྡུག་བསྔལ་དང། ཁུ་ཁྲག་གི་དབུས་སུ་རང་གི་རྣམ་ཤེས་ཞུགས་པ་དེ་ཡི་ཚེ་ན་དམྱལ་བའི་ཟངས་ཆུ་ཡར་བསྐོལ་བཞག་གིས་དེ་ནང་དུ་མ་ཟག་སྒྲུབ་པའི་དེ་འདྲ་ཡི་སྡུག་བསྔལ་མྱོང་གོ། དེ་ནི་ཡན་ལག་གི་སྦལ་མགོ་ལྔ་དོད་པ་ན་རྒྱང་ཤིང་གིས་བརྒྱངས་པ་ལྟ་བུའི་སྡུག་བསྔལ་དང། རྒྱང་ཤིང་རྒྱག་པ་ཟེར་དུས་སྔ་མ་ང་ཚོ། ཁྲིམས་གཏོང་དུས་ཀོ་ལས་རྒྱང་ཤིང་བརྒྱངས་ཏེ་ཀོ་ལས་ལུས་དང་དེ་ཚོ་ཕར་བརྒྱངས་བྱས། བརྒྱངས་བྱས་ཀྱིས་ནི་གཟེར་ཁ་ཡིས་བཏབ་པ་དེ་འདྲ་ཡི་ཡོང་གི་སྡུག་བསྔལ་འགའ་ཞིག་ག་ཤེད་གཟེར་ཁ་ཡིས་བཏབ་དེ་ཀྱིས། འགའ་ཞིག་གཟེར་ཁ་ཡིས་མ་བཏབ་པ་ཡིས་ནི་ཐག་པ་གིས་བཅིངས་ནས་ཕར་བརྒྱངས་བྱས་ནས་བཞག་བྱས་ཀྱིས་དེ་འདྲ་ཡོང་གི་སྡུག་བསྔལ།

སྡུག་བསྔལ་མྱོང། དེ་དག་གི་སྐབས་ཀྱང་སློབ་སྤྲིངས་ལས། ཤིན་ཏུ་མི་བཟད་དྲི་ང་མི་གཙང་འཁྱིལ་བས་འགག། རབ་ཏུ་དོག་པ་མུན་ནག་ཐིབས་པོར་སྡོད་པ་ཡི། མངལ་གནས་དམྱལ་བ་ལྟ་བུའི་ནང་དུ་དེ་ཞུགས་ནས། ལུས་ཡོངས་བསྐུམས་ལ་སྡུག་བསྔལ་ཆེན་པོ་མནག་དགོས་སོ་ཞེས་གསུངས་པ་ལྟར། དཔེར་ན་རང་རེ། ལྕགས་ཀྱི་བུམ་པ་མི་གཙང་བ། སྣ་ཚོགས་ཀྱིས་གང་བ་ཞིག་ཏུ་བཅུག་ནས་ཁ་དམ་དུ་བཅད་ནས། ཉིན་གཅིག་ཙམ་བཞག་ན། སྡོད་ཚུགས་ཐབས་ཡེ་མེད་པ་ལྟར། མ་ཡི་མངལ་དུ་དོག་ཅིང་མུན་པ་ནག་ལ་མི་གཙང་བའི་དྲི་ང་བ། ནང་དུ།

མ་ཡི་མངལ་དྲི་ང་བ་དང་མི་གཙང་བའི་རང་བཞིན་ཡིན་པ་དྲི་ང་བ་ཡིན་པ། ཡང་འགུལ་སྐྱོད་ཏོག་ཙམ་གཅིག་གཏོང་བ་ཙམ་ལ་ཡང་སྡུག་བསྔལ་རྣམ་པ་སྣ་ཚོགས་མྱོང་རྒྱུ་ཡོད་པ་མུན་པ་ནག་པོ་རང་གི་ལག་པ་ཙམ་ཡང་མི་མཐོང་གི་དེའི་དེ་དུས་ཡུན་ཟླ་བ་དགུ་དང་ཞག་བཅུ་ལ་སོགས་པ་དེའི་བར་དུ་སྡོད་དགོས་རེད་པ་དེའི་སྡུག་བསྔལ་ཚང་མ་སྔོན་ཆད་ལན་མང་པོའི་བར་དུ་ང་རང་ཚོ་མྱོང་ཚར་བ། མ་འོངས་པ་རྣམས་ལ་ཡང་འཁོར་བའི་སྐྱེ་བ་དེ་ཆད་པ་ཞིག་མ་བྱུང་བ་ཡིན་ན་ད་དུང་དེ་བཞིན་སྐྱེ་བ་ཞིག་བླང་དགོས་རེད། ད་ལྟ་ཤི་ནས་ཡང་སྐྱེ་བ་དེ་ལྟ་བུ་ཞིག་བླང་དགོས་རེད། སྐྱེ་བ་དེ་ཡང་མེ་ལས་སྐྱེ་བ་ལེན་པའི་དབང་དུ་སྟོང་པ་ཡིན་ནས་དེ་ལྟ་བུ་སྡུག་བསྔལ་བློ་འགོར་བ། དེ་ནི་བདུད་བཞི་ལྔར་བཤགས་ཏེ་སྔར་སྣང་ཚུལ་སྐྱོ་དྲོ་བའི་རྣམ་པས་ཕྱི་དོན་སྦྱོང་ནས་སྔ་མགོ་ནས་ཕྱིས་སྐྱེ་བའི་དཀའ་སྦྱོང་ལྷོ་བྲི་ལས། དེ་ནི་རིགས་ཀྱི་གཏེར་མ་བརྩི་བྱའི་སྲ་བ་ཡིས། བརྩི་བ་ལྟ་ཅི་དེ་ནི་ཅི་ཞིག་ལྟར་ཏེ་བརྩི་ཞེས་པ་ལྟར་རང་གི་ལུས་སྦྱོར་མེ།

ནི་འཇམ་པོ་བཙུན་པའི་བདག་པོ་དེ་འདྲ་ཅིག་ནང་བཞག་པ་ཡིན་ནའང་ཚེར་མའི་ཁྲོད་ལ་བཞག་པའི་འདྲ་མོ་ཆེ་སྡུག་བསྔལ་མྱོང་རྒྱུ་ཡོད། ཕྱི་རོལ་གྱི་རླུང་གིས་རེག་པ་ན་དུག་མཚོན་གྱིས་བཏབ་པ་ལྟ་བུ་དང། ནི་ཕྱི་རོལ་དུ་མར་བཙས་སོང་ན་རླུང་ཆེ་ཆུང་ཏོག་ཙམ་མ་གཏོགས་རླུང་རྒྱག་དགོས་རེད་པ་རླུང་རྒྱག་ནས་ལྷགས་པ་ཡིས་རང་གི་ལུས་ལ་ལས་རེག་པ་དེ་ཡི་ཚེ་ན། གྲི་དང། ནི་མདུང་ལ་སོགས་པ་དེ་ཚོ་རྣོན་པོས་རང་གི་ལུས་ལ་བཙུད་པའི་བཟོ་ལྟ་འདྲ་མོ་དེ་འདྲ་ཡི་སྣང་བ་འབྱུང་གོ་རེད། མ་ཡི་ལག་པས་བཟུང་སྟེ་ཁྱེར་བ་ན། བྱིའུ་ཁྲས་ཁྱེར་བ་ལྟ་བུའི་འཇིགས་སྐྲག་ཆེན་པོ་འབྱུང། ནི། ཨ་མ་གྱི་ལག་པས་བཟུང་ནས།

ཟ་སྙིང་འདོད་པ་དེ་ཚོ་ཡང་ནི། ཟ་མི་ཐུབ་པ་ཆགས་དེ་འདྲ་ཆགས་འགྲོ་འདུག་པ། ཚེ་ཡོངས་སུ་ཉམས་པ་ཟེར་འདི་དང་འགལ་བས་དེ་ཡོངས་ཀྱི་ཚེ་དེ་ཟད་ནས། ཉིན་རེ་ཉིན་རེ་བཞིན་དུ་ཉམས་གཅིག་འགྲོ་བ་རེད་བ་དོན་ལྔ་སྟེ། དབང་པོ་དང་ཤེས་རབ་སོགས་རིམ་གྱིས་འགྲིབ་ལུས་ནི་གཞུ་ལྟར་དགུ། གདོང་ཉུང། ངན། ལང། འདུག་དཀའ་ཞེས་ཟེར། ཡར་ལངས་དུས་སྐབས་ལ་ལག་པ་དང་རྐང་པ་དང་སུག་བཞི་ཚང་མ་ལོང་ཞིང་བཙུགས་བྱས་ནས། ལངས་དགོས་ཡས་དེ་འདྲ། མར། འདུག་དུས་སྐབས་ལ་ཐག་པ་ཆད་པའི་རི་དྭགས་འདྲ་པོ་ཞིག་ནི་མར། སྦྱར་ཟེར་ནི་མར། སྡོད་དགོས་ཡས་དེ་འདྲ། ནས་སྐྲ་དཀར་པོ་ཆགས་པ་དང། ལུས་ལ་གཉེར་མ་མང་པོ་ཆགས་པ་དང་དང་པོ་གཉེར་མ་ཡོད་མ་རེད་རྗེས་མ་གཉེར་མ་ཆགས་པ་རེད་བ། ཐོག་མ་ནས་སྐྲ་དཀར་པོ་ཡོད་མ་རེད་དེ་ནས་སྐྲ་དཀར་པོ་ཆགས་པ་རེད་བ། ཤིན་ཏུ་མི་འདོད་པ་སྐྱེ་བ་འཕོས་པ་ལྟ་བུ་འབྱུང་སྟེ་རྗེ་མི་ལའི་ཞལ་ནས། རྟོད་ཕུར་འདོན་པའི་ལྡང་ལུགས་དང་གཅིག། བྱ་ལ་འཇབ་པའི་འགྲོ་ལུགས་དང་གཉིས། ས་རྡོ་ཆད་པའི་སྡོད་ལུགས་དང་གསུམ། གསུམ་དེ་གསུམ་འཛོམས་པའི་དུས་ཚོད་ན་ཨ་ཕྱི་སྒྱུ་ལུས་རྒུད་པའི། ཡིད་ཕམ་མ་ཞེས་དང། ཕྱི་བར་བར་དོ་པའི་སྙིགས་མ་དང་བཅས་ནང་ཤ་ཁྲག་བསྲེས་པའི་རུས་སྦལ་དང་གཉིས་པ་གླིང་དགུ་འོད་ལོང། ཐོག་ཡོལ་དུ་སོང། སོང་དེ་སོང་རྫོགས་པའི་དུས་ཚོད་ན་ཨ་ཆེན་མེ་འདུལ་སྟོན་པའི་ཁྲོ་སྙིང་མ་ཞེས་གསུངས་པ་ལྟར་ཡིད་དེ་ཐམས་ཅད་ཀྱི་འཁོར་བས་མནན་པའི་སྐྱོན་རེ་ཀ་འདོར་བའི་དགེ་བཤེས་བཀའ་དབང་པ་ཞལ་ནས་དགྱེས་པ་ཁྱེད་ཀྱིས་ཁྱེད་ཀྱི་འོང་བ་གྲགས་དུས་ཅི་ལ་འོང་ན་སེལ་ཐོབ་མེད་གསུངས་པ་བཞིན། འགྲོ་ནུས་གཞོན་ནུས་བཀྲ་རྡོ་ལོ་ཚོགས་དང་སྡེ་བཞི་དུ་ཉར་ནས་སོང། ནང་ལོངས་པ་ན་དབང་པོ་མི་སེལ་བ་དང་ལུས་དགེ་ཞིང་འཁོགས་པ་སོང། དེ་ལྟར་བརྗོད་དུ་ནི་བཟོད་ཐབས་མེད། རྒས་པའི་སྡུག་བསྔལ་དེ་ཡིན་ན་ང་རང་ཚོ་རིམ་པས་རིམ་པས་བཞིན་དུ་ཉི་མ་རེ་རེ་རེ་ནས་སྟོད་སུ་ཡོང་བ་ཡིན་ཙང་དེ་ཨའུ་ཙི་ང་རང་ཚོ་ལ་སློབ་སྦྱོང་ཐེབས་པའི་བཟོ་འདྲ་ཅིག་ང་རང་ཚོ་ཐོག་མ་ཉིད་ནས་སོ་སོ་གྱི་བློ་ལ་མ་འགྲོ་བ་ཅིག་དེ་འདྲ་བྱེད་དགོས་རེད་ཟེར་དུས་དཀའ་ལས་ཁག་པོ་ཞིག་རེད་འདུག་ག་རྗེས་མར་རིམ་པས་རིམ་པས་བཞིན་དུ་ཁྲིད་བྱས་ནས་སློབ་སྦྱོང་ལ་ཁྲིད་འགྲོ་དུས་ནི་རྗེས་མ་རེད་དུས་སྐབས་ལ་ཁོ་ཚོར་སྣང་ཁྱོན་ནས་མེད་པར་བྱས་ནས་བྱེད་དགོས་ཡས་དེ་འདྲ་ཡོང་གི་འདུག་ག་དེ་ནང་བཞིན་གྱི་ནི་རྒས་ཡས་དུ་མ་དེ་རིམ་པས་རིམ་པས་བཞིན་དུ་ཡོང་གི་རེད་བ་ལོ་དང་ཟླ་བ་དང་ཞག་ལ་སོགས་པ་དེ་དག་རིམ་པས་རིམ་པས་བཞིན་དུ་བརྒྱུད་བྱས་ནས་ད་ལྟ་བར་དུ་སླེབས་པ་རེད་བ། ང་ཚོ་ལོ་བཅུ་དང་ཉི་ཤུའི་ལོན་ཚོད་ཀྱི་ལང་ཚོ་དར་ལ་བབ་པའི་གནས་སྐབས་དེ་ད་ལྟ་ལོ་དྲུག་ཅུ་དང་བདུན་ཅུ་ལ་སོགས་པ་དེའི་མྱོང་ཚོད་དེ་གློ་བུར་དུ་མཐོང་བ་ཡིན་ན། ད་ལྟ་རང་ཆུ་ནང་མཆོང་ཡས་ཀྱི་ཉེན་ཁ་ཡོད། མི་བཟོད་པ་ལྟ་བུ་ཞིག་དཔེར་ན་དོ་དགོང་ཉལ་ཁ་ལ་ཁོ་དེ་གཞོན་ནུ་དར་ལ་བབས་པ་ཅིག་ཡིན་པ་བྱས། ད་སང་ཉིན་ཡར་ལངས་དུས་སྐབས་ལ་ལོ་རྒད་པོ་ལོ་དྲུག་ཅུ་བདུན་ཅུ་གྱི་མཚམས་ཙམ་གྱི་རྒད་པོ་དེ་འདྲ་ཞིག་ཆགས་ཚར་བ་ཡིན་ན་ཁོ་ནི་ཆགས་ཡ་ཁྱོན་ནས་ཡོང་མ་རེད་བ་དཔེ་མི་སྲིད་སྡུག་བསྔལ་ཆེན་པོ་གཅིག་མྱོང་གི་རེད་བ་དེ་ཡིན་ག་དེ། རྒས་པ་དེ་ནི་ཁད་ཀྱིས་ཁད་ཀྱིས་ཡོང་བ་ཡིན་ཙང་དེ་དྲག་པ་རེད། དུས་གཅིག་ལ་འོང་བ་ཡིན་ན་བཟོད་ཐབས་ཁྱོན་ནས་ཡོང་མ་རེད། དེས་ན་ད་ལྟ་དབང་པོ་དང་ཤེས་རབ་དང་ལུས་ཟུངས་མ་ཉམས་པའི་དུས་དེ། ཆོས་བྱ་དགོས་ཀྱི་ཡོད། ཆོས་བྱེད་ཡ་དེ་ཡིན་ན་དབང་པོ་མ་ཉམས་པ་དང་ཤེས་རབ་མ་ཉམས་པ་བརྩོན་འགྲུས་མ་ཉམས་པ་ལུས་པོ་ཐང་པོ་ཡོད་པའི་གནས་སྐབས་སུ་མ་བྱས་པ་ཡིན་ན

ལུས་པོ་ཉམས་འགྲོ་དུས་ནང་ལོགས་ཀྱི་རྩ་རླུང་ལ་སོགས་པ་མཐོང་མ་མཐོང་ཅི་ཉམས་འགྲོ་བ་རེད་བ། རྩ་དེ་ཚོ་ཉམས་འགྲོ་དུས་ནི་ཆོས། བྱེད་ཐུབ་ཡའི་རྩ་བ་ནས་ཡོད་མ་རེད་བ། ཕྱིས་ནི་རྒས་པའི་སྡུག་བསྔལ་གྱིས་ནོན་ཏེ་མི་ལུས། མི་ལུས་འཕོ་བ་བཞིན་དུ་ལུས་ཀྱི་གནས་སྐབས་འགྱུར།